ཚོགས་མི་རྒྱལ་ཁབ་བརྒྱ་ར་དྲུག་ཅུ་རེ་གཅིག་ནས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་གླེང་སློང་གི་བསམ་འཆར་ཁག་བཞི་བརྒྱ་ར་ཉི་ཤུ་རྩ་བརྒྱད་བཏོན་ཡོད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ཨ་མི་རི་ཀའི་སྦར་ཁི་ལེའི་སློབ་ཆེན་དུ་རོལ་དབྱངས་ཀྱི་སྐོར་ལ་སློབ་སྦྱོང་བྱེད་མཁན་རྒྱ་ནག་ནས་ཡིན་པའི་ལོ་ན་ཉི་ཤུ་རྩ་དྲུག་ཅན་གྱི་ཞའོ་ལི་ཝུའུ་ཟེར་བ་ཞིག་གིས་རྒྱ་ནག་ནང་གི་དམངས་གཙོ་དང་རང་དབང་ལ་རྒྱབ་སྐྱོར་གནང་མཁན་སློབ་ཕྲུག་ཚོར་འཇིགས་སྐུལ་བྱས་པའི་ཉེས་འཛུགས་འོག་ཨ་རིའི་མེ་སི་ཆོ་སི་སི་ཁྲིམས་ཁང་ཞིག་ནས་བཅད་ཁྲ་བཏང་ཡོད་པ་རེད། ད་མཐའ་མ་དེར་ད་ཐེངས་རྒྱལ་ཚོགས་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཐད་དཔྱད་ཞིབ་གནང་སྐབས་རྒྱ་ནག་གཞུང་གིས་བུ་ཕྲུག་རྣམས་གཏན་སྡོད་སློབ་གྲྭར་བཅུག་ཡོད་པ་དག་ཕྱིར་བསྡུ་བྱ་དགོས་ཞེས་རྒྱལ་ཁབ་མང་པོ་ཞིག་གིས་དགོས་འདུན་བཏོན་ཡོད་པ་དང་རྒྱ་ནག་གཞུང་གི་འཐུས་ཚབ་ཀྱིས་རྫུན་བསྒྲིགས་ནས་ལན་འདེབས་བྱས་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང།

རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐད་དུས་བཀག་དཔྱད་ཞིབ་ཐེངས་བཞི་པ་གནང་ཡོད་པ་དང་སྐབས་དེར་ཚོགས་མི་རྒྱལ་ཁབ་ཉི་ཤུ་གིས་བོད་ནང་གི་གནས་སྟངས་ཐད་སེམས་འཚབ་དང་བཅས་འདྲི་རྩད་བྱས་པར་རྒྱ་ནག་ཕྱོགས་ནས་དེའི་ཐད་ལན་འདེབས་ཁ་གསལ་བྱས་མེད་པ་རེད། ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་ད་རེས་ཀྱི་རྒྱལ་ཚོགས་ཀྱི་མཇུག་སྐྱོང་གནང་ཕྱོགས་ཀྱི་གནད་དོན་ཐད་དུས་བཀག་བསྐྱར་ཞིབ་རྒྱུན་ལས་ཚོགས་ཆུང་གི་ངོས་ནས་ཐེངས་འདིའི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་དུས་བཀག་བསྐྱར་ཞིབ་ནང་ཚོགས་མི་རྒྱལ་ཁབ་ཀྱི་སྐུ་ཚབ་བརྒྱ་ར་དྲུག་ཅུ་རེ་གཅིག་ནས་གཏམ་བཤད་གནང་ཡོད་པ་དང་ཚོགས་མི་རྒྱལ་ཁབ་སུམ་ཅུ་སོ་དྲུག་ནས་ཚོགས་འདུ་འདིར་མུ་མཐུད་ནས་རྒྱ་ནག་ལ་དྲི་བ་བཏོན་ཡོད་པ། དེ་བཞིན་ཐེངས་འདིའི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་འབྲེལ་བསམ་འཆར

བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨི་སི་ཐོ་ནི་ཡའི་གྲོས་ཚོགས་སུ་འཚམས་གཟིགས་དང་གྲོས་ཚོགས་ཀྱི་ཚོགས་གཙོ་སོགས་དང་མཇལ་འཕྲད་གནང་བར་ཡུལ་དེའི་ནང་གི་རྒྱ་ནག་གཞུང་ཚབ་ཁང་གིས་སྐྱོན་བརྗོད་བྱས་འདུག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དེང་སྐབས་བྱང་ཡོ་རོབ་ཀྱི་རྒྱལ་ཁབ་ཁག་ཅིག་དང་དབྱིན་ཡུལ་ནང་ཕྱོགས་ཕེབས་འཚམས་གཟིགས་གནང་ཡོད་པ་ལྟར་ཚེས་ཉི་ཤུ་རྩ་ལྔ་ཉིན་པལ་ཏི་ཁི་མངའ་ཁུལ་གྱི་ཨི་སི་ཐོ་ནི་ཡ་གི་ནང་འཚམས་གཟིགས་གནང་བ་ནི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྲིད་སྐྱོང་གི་ཐུགས་འགན་བཞེས་པའི་རྗེས་སུ་ཡུལ་དེའི་ནང་ཕྱོགས་ཕེབས་ཐེངས་དང་པོ་དེ་ཆགས་ཀྱི་ཡོད་སྲིད་སྐྱོང་མཆོག་གིས་ཐེངས་དང་པོར་ཨི་སི་ཐོ་ནི་ཡའི་གྲོས་ཚོགས་སུ་བོད་ཀྱི་ཁྲིམས་མཐུན་གནས་བབ་ཐོག་ལ་ཉམས་ཞིབ་ཚོགས་འདུའི་ཐོག་མཉམ་ཞུགས་ཀྱིས་གཏམ་བཤད་གནང་ཡོད་པ་མ་ཟད་ཨི་སི་ཐོ་ནི་ཡའི་གྲོས་ཚོགས་ཀྱི་ཚོགས་གཙོ་ལོའུ་རི་ཧུ་སིར་མཆོག་གཙོ་བྱས་པའི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་སོགས་དང་མཇལ་འཕྲད་གནང་ཡོད་པ་ལྟར་ཡུལ་དེའི་ནང་གི་རྒྱ་ནག་གཞུང་ཚབ་ཁང་གིས་དེར་སྐྱོན་བརྗོད་བྱས་ཡོད་པ་རེད། ཚེས་ཉི་ཤུ་རྩ་དྲུག་ཉིན་ཨི་སི་ཐོ་ནི་ཡའི་ནང་གི་རྒྱ་ནག་གཞུང་ཚབ་ཁང་གིས་གསལ་བསྒྲགས་སྤེལ་ནས་བཙན་བྱོལ་བོད་གཞུང་ཟེར་བ་ནི་ཆབ་སྲིད་དང་ཁ་བྲལ་རུ་ཁག་ཅིག་ཡིན་པ་དང་རྒྱ་ནག་གི་རྩ་ཁྲིམས་དང་ཁྲིམས་ལུགས་དང་འགལ་བའི་ཁྲིམས་འགལ་གྱི་ཚོགས་པ་ཞིག་རེད་ཅེས་སྐྱོན་བརྗོད་བྱས་པ་དང་ཚོགས་པ་འདི་དང་མཉམ་དུ་རྒྱུ་མཚན་གང་ཞིག་གི་ཐོག་ནས་རྒྱལ་ཁབ་གང་ཞིག་གིས་འབྲེལ་བ་བྱས་པ་ཡིན་ན་དེར་རྒྱ་ནག་གཞུང་གིས་ངོ་རྒོལ་ཤུགས་ཆེ་ཡོད་པ་དང་ཨེ་སི་ཐོ་ནི་ཡའི་སྡེ་ཁག་ཚོས་རྒྱ་ནག་གི་ཆབ་སྲིད་དང་ས་ཁོངས་ཀྱི་བདག་དབང་ལ་གུས་བརྩི་བྱས་ཏེ་བོད་ཀྱི་གནད་དོན་དང་འབྲེལ་བའི་ཐོག་ནས་རྒྱ་ནག་གི་ནང་ཁུལ་གནད་དོན་ལ་ཐེ་ཇུས་བྱེད་རྒྱུ་མེད་པ་དང་རྒྱ་ནག་དང་ཨེ་སི་ཐོ་ནི་ཡའི་འབྲེལ་ལམ་གྱི་འཕེལ་རིམ་ལ་འགོག་རྐྱེན་མི་ཡོང་བར་གནང་རོགས་ཞེས་འབོད་སྐུལ་བྱས་ཏེ་ད་རེས་ཀྱི་སྲིད་སྐྱོང་མཆོག་དང་ཨེ་སི་ཐོ་ནི་ཡའི་གྲོས་ཚོགས་འཐུས་མི་ཚོས་མཇལ་འཕྲད་གནང་བར་མི་འདོད་པའི་རྣམ་འགྱུར་བསྟན་ཡོད་པ་རེད། ཡང་དེའི་ཐད།
དབྱིན་ཡུལ་གྱི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་ནས་ལན་འདེབས་གནང་དོན། ད་ལྟ་དེ་ང་ཚོའི་དམིགས་བསལ་གྱི་ཉན་ཞིབ་ཀྱི་མགོ་བརྗོད་དེ Legal Status of Tibet བོད་ཀྱི་གནས་སྟངས་དེ་ཁྲིམས་ཀྱི་ཐོག་ནས་ག་འདྲ་ཞིག་ཆགས་ཀྱི་ཡོད་མེད་བརྗོད་གཞི་དེ་སྒང་ལ་ཉན་ཞིབ་རེད་དེ་ལ་ང་ཚོ་ད་གོང་གསལ་གྱི་སྤེན་པ་ཚེ་རིང་མཆོག་ཨ་ནི་སྐུ་ཚབ་དོན་གཅོད Sonam Frasi ལགས། གྲགས་ཆེ་བའི Professor Hon Shiang Lau ཨ་ནི Doctor Michael van Walt van Praag ཞིག་གི་བཀའ་མོལ་གནང་བྱེད་དུས་ཐུགས་སྣང་གནང་ཡས་ཡག་པོ་དཔེ་ཅིག་བྱུང་སོང་དེ་ལ་ང་ཚོ་གིས་རྩེ་གྲ་འདི་ཡག་པོ་བྱས་ཡོད་དུས་ད་འདི་ང་ཚོའི་ཁ་གཏད་དེ་རྒྱ་ནག་ཆགས་ཀྱི་ཡོད་ཙང་ཁོང་ཚོ་ལ་ཕོག་པོ་འདྲ་པོ་བྱུང་ཡོད་ཀྱི་རེད་ད་ང་ཚོ་སྙིང་རྗེ་ག་དུས་ནས་ངོ་རྒོལ་གྱི་མ་འདོད་པའི་རྣམ་འགྱུར་སྟོན་ཏེ་དེ་ཁོ་ཚོས་སེར་ར་སྤེལ་ཡ་དང་དེ་འདྲའི་དེ་ཡོང་འདུག་གོ་ལགས་འདི་གིས་ང་ཚོ་དམིགས་བསལ་གྱི་ཧང་སངས་མ་སོང་ད་ཡིན་ནས་བསམ་བློ་གཞན་པ་གཅིག་ནས་བཏང་དུས་ཨ་ལས་ད་ད་རེ་ང་ཚོས་ད་བོད་ཀྱི་སྐོར་ལ་འདི་ང་ཚོ་བོད་འདི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ཟེར་དེ་མིན་པ་ཅིག་དེ་ནས་ཁུངས་སྐྱེལ་ར་སྤྲོད་བྱེད་འགྲོ་དུས་ཕོག་པོ་ཅིག་ཡོད་ཀྱི་རེད་བསམ་གྱི་འདུག་ཨ་ནི་འདི་གིས་ཁོ་ཚོ་ད་རེ་ཧང་སངས་ཅིག་སྟོན་མེད་འགྲོ་བསམ་བསམ་ཡང་འདི་ད།

ཨེ་སི་ཐོ་ནི་ཡ་ནི་རྒྱལ་ཚོགས་ནང་བོད་དོན་བླངས་མཁན་རྒྱལ་ཁབ་གསར་ཤོས་ཀྱི་གྲས་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་ཨ་མེ་རི་ཀའི་སྦར་ཁི་ལིའི་སློབ་ཆེན་དུ་རོལ་དབྱངས་ཀྱི་སྐོར་ལ་སློབ་སྦྱོང་བྱེད་མཁན་རྒྱལ་ཁོངས་རྒྱ་ནག་ནས་ཡིན་པའི་ལོ་ཉི་ཤུ་རྩ་དྲུག་ཅན་གྱི་ཞའོ་ལའེ་ཝུའུ་ཟེར་བ་ཞིག་གིས་རྒྱ་ནག་ནང་གི་དམངས་གཙོ་དང་རང་དབང་ལ་རྒྱབ་སྐྱོར་བྱེད་མཁན་སློབ་ཕྲུག་ཚོར་འཇིགས་སྐུལ་བྱས་པའི་ཉེས་འཛུགས་འོག་ཨ་རིའི་མེ་སི་ཆོ་སི་སི་རྫོང་སྡེའི་ཁྲིམས་ཁང་ཞིག་ནས་བཅད་ཁྲ་བཏང་ཡོད་པའི་སྐོར་བོད་རྒྱལ་གྱིས་གནས་ཚུལ་རྒྱང་སྲིང་ཞུ་བར་གསན་རོགས་ཞུ། ཨ་མེ་རི་ཀའི་གྲོང་ཁྱེར་བོའུ་སི་ཀྲོན་དུ་རྟེན་གཞི་བྱས་པའི་སྦར་ཁི་ལིའི་སློབ་ཆེན་དུ་རོལ་དབྱངས་ཀྱི་སྐོར་ལ་སློབ་སྦྱོང་བྱེད་མཁན་རྒྱལ་ཁོངས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནས་ཡིན་པ་ལོ་ན་ཉི་ཤུ་རྩ་དྲུག་ཅན་གྱི་ཞའོ་ལི་ཝུ་ཟེར་བ་ཞིག་གིས། དྲ་ལམ་དང་དེ་བཞིན་དུ་སློབ་ཆེན་གྱི་ཁོར་ཡུག་ཀུན་ཏུ་རྒྱ་ནག་ནང་གི་དམངས་གཙོ་དང་རང་དབང་ལ་རྒྱབ་སྐྱོར་གནང་མཁན་གྱི་སློབ་ཕྲུག་ཚོ་ལ་འཇིགས་སྐུལ་བྱས་པའི་ཉེས་མིང་གི་འོག་ཏུ་ཨ་མེ་རི་ཀའི་མ་སེ་ཆུ་སེ་ཏུ་རྫོང་སྡེ་ཁྲིམས་ཁང་གིས། ཁྲིམས་བཤེར་བྱས་པ་བརྒྱུད་ཕྱི་ཟླ་དང་པོ་གི་ཚེས་ཉི་ཤུ་རྩ་དྲུག་གི་ཉིན་བཅད་ཁྲ་ཕོག་ཡོད་པ་ལྟར་ཕྱི་ཟླ་བཞི་པ་གི་ཚེས་ཉི་ཤུ་རྩ་བཞི་གི་ཉིན་དངོས་སུ་ཁྲིམས་ཐག་གཅོད་རྒྱུ་བྱས་འདུག་རྒྱལ་ཁོངས་རྒྱ་ནག་ནས་ཡིན་པའི་ཞའོ་ལི་ཝུ་གིས་དྲ་ལམ་བརྒྱུད་ནས་རྒྱ་ནག་ནང་གི་དམངས་གཙོ་དང་རང་དབང་ལ་རྒྱབ་སྐྱོར་གྱི་འབོད་ཚིག་སྤེལ་མཁན་དང་དེ་བཞིན་སློབ་གྲྭ་གི་ཁོར་ར་གི་ནང་རང་དབང་གི་འབོད་སྒྲ་སྒྲོག་མཁན་ཚོ་ལ་བསམ་བཞིན་འཇིགས་སྐུལ་བྱས་པ་ལ་བརྟེན་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་གི་ཟླ་བ་བཅུ་གཉིས་ཀྱི་ནང་འཛིན་བཟུང་བཀག་སྐྱིལ་བྱས་ཤིང། ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་དང་པོ་གི་ནང་ཨ་རིའི། མཱ་སི་ཆི་སི་ཏུ་རྫོང་སྡེ་ཁྲིམས་ཁང་གིས། ཁོའི་ཐོག་ལ་ནག་ཉེས་བཙུགས་ཏེ་རིམ་གྱིས་ཁྲིམས་སར་བསྐྱལ་ནས་དྲ་ཐོག་འཇིགས་སྐུལ་དང་བརྡ་འཕྲིན་འཇིགས་སྐུལ་གྱི་ཉེས་མིང་གི་འོག་ཏུ་ཁྲིམས་ཆད་ཕོག་པ་ཞིག་རེད། ཤེས་རྟོགས་བྱུང་བ་ལྟར་ན། བཅད་ཁྲ་ཕོག་མཁན་ཁོ་རང་ཨ་མི་རི་ཀའི་ནང Green Card ཞེས་གཏན་སྡོད་ཕྱོགས་ཀྱི་ཁྲིམས་མཐུན་གྱི་ཡིག་ཆ་ཡོད་པ་གང་ཞིག་གི་ཕ་མ་གཉིས་བོད་དུ་ཡོད་པས་ན། བོད་པ་ཚོས་ཨ་མི་རི་ཀའི་ནང་སྐད་འབོད་དེ་འདྲ་བྱས་ན་བོད་ནང་གི་སོ་སོའི་སྤུན་མཆེད་ཉེ་འབྲེལ་དེ་འདྲ་ལ་དཀའ་ངལ་འཕྲད་རྒྱུར་སེམས་འཚབ་བྱེད་དགོས་པའི་གནས་སྟངས་ཆགས་ཡོད་པ་རེད། གང་ལྟར་རྒྱ་ནག་སྐམ་ས་ནས་ཨ་མི་རི་ཀ་ལ་སོགས་ནུབ་ཕྱོགས་ཡུལ་ལུང་འདྲ་མིན་གྱི་སློབ་ཆེན་ཁག་ཏུ་རྒྱ་ནག་སྐམ་ས་གི་སློབ་ཕྲུག་མང་བོ་ཡོང་གི་ཡོད་པ་ལྟར། འདས་པའི་ལོ་ཤས་ཀྱི་ནང་ཨ་མི་རི་ཀའི་སློབ་ཆེན་ཁག་ཏུ་ད་ལྟའི་བོད་ནང་འཕྲད་བཞིན་པའི་ཛ་དྲག་གི་གནས་སྟངས་རེད། དེ་བཞིན་ཤིན་ཅང་དང་ཧོང་ཀོང་གི་ཐོབ་ཐང་གནས་བབ་སྐོར་སྐོར་ལ་ལས་འགུལ་སྤེལ་མཁན་གྱི་དོན་གཉེར་བ་དང་སློབ་ཕྲུག་ཚོ་གི་ཐོག་ལ་རྒྱ་ནག་སྐམ་ས་ནས་ཡོང་བའི་སློབ་མ་དེ་འདྲ་གི་མི་འདོད་པའི་རྣམ་འགྱུར་སྟོན་པ་ཙམ་དུ་མ་ཟད་སུན་གཙེར་བཟོ་བ་དང། འཇིགས་སྐུལ་བྱས་པ་སོགས་དོན་རྐྱེན་རབ་དང་རིམ་པ་བྱུང་ཡོད་ཅིང་དཔེ་མཚོན་བཞག་ན་ན་ནིང་གི་ཕྱི་ཟླ་བཅུ་གཅིག་པའི་ནང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ཨ་མེ་རི་ཀའི San Francisco གྲོང་ཁྱེར་ལ G ཉི་ཤུ་ཐམ་པ་ཞེས་པའི་ཆེས་མཐོའི་ལྷན་ཚོགས་སུ་མཉམ་ཞུགས་གནང་དུས་བོད་རང་བཙན་སློབ་ཕྲུག་ཚོགས་པ་གི་ཚོགས་མི་ཚོས་ངར་ཤུགས་ཆེན་པོས་ངོ་རྒོལ་སྐད་འབོད་བྱས་སྐབས་རྒྱ་ནག་སྐམ་ས་གི་སློབ་ཕྲུག་དེ་འདྲ་གི་མངོན་སུམ་གྱིས་སུན་གཙེར་བཟོ་བ་དང་འཇིགས་སྐུལ་བྱས་པའི་གནས་ཚུལ་བྱུང་ཡོད་དེས་ན། རྒྱ་ནག་སྐམ་ས་ནས་ཡོང་བའི་སློབ་ཕྲུག་དེ་འདྲ་གི་ཁྲོད་ནས་ཨ་རིའི་སློབ་ཆེན་སོགས་ཀྱི་ཁོར་ར་ཀུན་ཏུ་བོད་དོན་དྲིལ་བསྒྲགས་དང་ཞུ་འབོད་ཀྱི་ལས་དོན་གྱི་རིགས་ལ་སྡང་ཟུག་དང་སྡིགས་ར་སྐུལ་བའི་དོན་རྐྱེན་རིགས་ཡོང་བཞིན་པ་དེའི་རྒྱབ་རྩ་ན་རྒྱ་ནག་གཞུང་ཡོད་མེད་རྒྱ་ནག་གི་སྐོར་གྱི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་གོང་གསལ་བཀའ་འདྲི་ཞུས་པར་ཁོང་གིས།
དོན་ཚན་དེའི་རིགས་དེ་མང་པོ་ཅིག་ད་ཉམས་ཞིབ་བྱས་སོང་དུས་སྒང་ལ་རྒྱ་ནག་གཞུང་རྒྱབ་ལོགས་ན་ཡོད་ཡ་བཟོ་འདྲ་བོ་ཅིག་རེད་ཤག་ད་དེ་རྒྱ་ནག་གཞུང་ཐད་ཀར་མ་ཡིན་པ་ཅིག་ཡང་དཔེར་ན། ཨ་ཁོ་རང་ཚོ་ནང་མི་བརྒྱུད་ནས་དེ་འདྲ་གི་ལས་འགན་འགེལ་ཡ་དང། ཨ་ད་ག་ནང་བཞིན་ད་ཅིག་ས་ཆ་སོ་སོའི་གི་གཞུང་ཚབ་གི་ཨ་ནི་བཀོད་འདོམས་བྱེད་ཡ་དང། ད་དེ་མང་པོ་ཅིག་འདུག་ད་རྡོག་རྡོག་བྱས་ན་ཨ་ནི་རྒྱ་ནག་གཞུང་རྒྱབ་ལོགས་ན་ཡོད་པ་ཅིག་ཡིན་པ་མ་གཏོགས་ཅིག་སོ་སོའི་གི་དང་བླང་གི་སྒང་ནས་ཅིག་རྒྱ་ནག་གི་ཆེད་དུ་ཡང་ན་རྒྱ་ནག་མི་རིགས་ཡང་ན་ཆེན་པོའི་ཆེད་དུ་ཟེར་ཡ་དེ་འདྲ་ད་ཕལ་ཆེར་ཁག་པོ་འདྲ་བོ་ཅིག་རེད་ཤག། མང་ཆེ་བ་ཅིག་རྒྱ་ནག། གཞུང་གིས། བརྒྱུད་ལམ་མང་པོ་ཅིག་བརྒྱུད་ནས་ཐབས་ཤེས་མང་པོ་ཅིག་འཐེན་ནས་ནི། དེ་འདྲ་གི་ད་ཅིག་ཐེ་གཏོགས་བྱེད་ཡག་དང་ནི་གནས་ཚུལ་བསྡུ་ཡག་ལ་སོགས་པ་དེ་དག་མང་ཆེ་བ་ཅིག་ནི། རྒྱ་ནག་གཞུང། ལྷག་པར་དུ་ད། སོ་སོའི་རྒྱལ་ཁབ་ནང་ལོགས་ལ་ཡོད་ཡ་རྒྱལ་ཁབ་སོ་སོ་ལ་ཡོད་ཡ་གི་རྒྱ་ནག་གཞུང་གི་གཞུང་ཚབ་དེ་ཚོ་དང་འབྲེལ་བ་ཡོད་ཡ་དེ། ད་གནས་ཚུལ། ཞིབ་འཇུག། མཁན་མང་པོ་ཅིག་གི། ཨ་ནི་དེའི་སྐོར་དེ། ཐེར་འདོན་གྱི་འདུག་དེང་དུས་གང་ལ། ཡང་སློབ་ཕྲུག་རང་ངོས་ནས་རྒྱ་མི་རིགས་ཆེན་པོ་གི་འདུ་ཤེས་བཟུང་ནས་དོན་རྐྱེན་འདིའི་རིགས་བྱེད་ཀྱི་ཡོད་མེད་ཀྱི་སྐོར་ཁོང་ལ་མུ་མཐུད་བཀའ་འདྲི་ཞུས་པར།
ད་ཁྱེད་གང་ནས་ཤེས་ཡ་དེ་གཙོ་བོ་ཡིན་ན་ཡང། ཁོ་དྭང་བླངས་ཀྱི་དེ་འདྲ་ལས་ཀ་ཅིག་ལྟར་གྲུབ་མི་སྲིད་པ་རེད། ད་དེ་ཚོགས་པ་ཅིག་ཡིན་ན་ཡིན་མིན་གཞུང་གིས་གོ་སྒྲིག་ཅིག་འབོད་སྐུལ་བྱས་ནས་རེ་འདུན་བྱས་ནས་ཡིན་མིན་ལས་ཀ་དེ་ཁོ་རང་ལ་འགན་དེ་བཀལ་ནས་ཨ་ནི་དེ་འདྲ། རྒྱལ་ཡིན་པ་གསལ་པོ་རེད་བསམ་གི། ནམ་རྒྱུན་ཨ་མི་རི་ཀའི་སློབ་ཆེན་ཁག་ཏུ་བོད་རང་བཙན་གྱི་སློབ་ཕྲུག་ཚོགས་པ་གིས་བོད་དོན་དྲིལ་བསྒྲགས་དང་གོ་རྟོགས་བྱ་ཐུབ་ཀྱི་ལས་འགུལ་རིགས་སྤེལ་སྐབས་རྒྱ་ནག་སྐམ་ས་ནས་ཡོང་བའི་སློབ་ཕྲུག་དེ་འདྲ་གིས་རྣམ་འགྱུར་ངན་པ་སྟོན་པ་དང་བརྡབ་གསིག་གཏོང་བ་སུན་གཙེར་བཟོ་བ་དེས་དམངས་གཙོ་དང་རང་དབང་ལྡན་པའི་ཡུལ་ལུང་ཞིག་ཏུ་རྒྱ་ནག་དམར་བའི་སྟོབས་ཤུགས་སིམ་འཛུལ་བྱེད་ཀྱི་ཡོད་པ་མང་པོ་ཞིག་སེམས་འཚབ་སྐྱེ་གཞིའི་གནད་དོན་ཞིག་ཏུ་འགྱུར་བཞིན་ཡོད་ལ། དེ་ཡང། ཨ་རིའི་དབུས་གཞུང་གི་ཁྲིམས་ལུགས་ལྟར་ན། དྲ་ཐོག་འཇིགས་སྐུལ་གྱི་ཉེས་མིང་གི་འོག་ཏུ། དུས་བཀག་ལོ་ལྔ་གི་བར་གྱི་བཙོན་འཇུག་དང། ཨ་སྒོར་གཉིས་འབུམ་ལྔ་ཁྲི་གི་བར་གྱི་ཆད་པ་ཕོག་གི་ཡོད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་ཕྱུག་མོ་འཚོ་ཡིན་ཕྱི་ནས་མུ་མཐུད་དུ་གསན་རྒྱུ་བྱེད་རོགས་བོད་མིའི་སྒྲིག་འཛུགས་ཀྱིས

འཕྲོད་བསྟེན་སོགས་འཛིན་སྐྱོང་སྤེལ་གསུམ་གྱི་ཐོག་མཐུན་སྦྱོར་རོགས་རམ་གནང་བར་ཐུགས་རྗེ་ཆེ་ཞེས་གསུངས། ད་རྒྱ་གར་གཞུང་དམངས་ང་ཚོའི་བཙན་བྱོལ་བོད་མི་ལ་ཞེ་དྲག་བཀའ་དྲིན་ཆེན་པོ་རེད། བཀའ་དྲིན་ཆེན་པོ་ཡིན་ཙང་ཨ་ང་ཚོའི་ངོས་ནས་ད་དེ་རིང་གི་དུས་ཚེས་འདི་ལ་ཨ་ནི་ག་རེ་ཞུ་འདོད་འདུག་ཟེར་ན། ང་ཚོའི་ཅིག་བཀའ་དྲིན་ཆེན་པོ་ཡིན་པ་དེ་བོད་པ་མི་གི་སེམས་པའི་ནང་བསམ་ཤེས་དང་ཚོར་བ་ཤུགས་ཆེན་པོ་ཞེ་དྲག་ཡོད། བྱས་ཙང་བཀའ་དྲིན་ནམ་ཡང་བརྗེད་ཡ་མེད་པ་དེ་རེད། དུས་དྲན་སྲུང་བརྩི་མཛད་སྒོའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་དབུས་པའི་ཕྱག་སྦྲེལ་བཀའ་བློན་རྣམ་པ་དང་ཁྲིམས་ཞིབ་པ་ཆེ་བའི་ལས་ཚབ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་དང་ཚོགས་གཞོན་རྣམ་གཉིས་དེ་བཞིན་ལྷན་ཁང་ཁག་གི་དྲུང་ཆེ་ཆུང་རྣམ་པ་དང་སྲི་ཞུ་བ་དྲུང་གཞོན་ཡན་སོགས་དམངས་གཙོ་ཀ་གསུམ་གྱི་མཛད་གཙོ་རྣམ་པ་ལྷན་འཛོམས་ཀྱིས་སྲུང་བརྩི་གནང་འདུག་དེ་བཞིན་ཉིན་དེར་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཏོ་ནི་བྷི་ལིན་ཁེན་ལགས་ཀྱིས་རྒྱ་གར་གཞུང་དམངས་གཉིས་ལ་འཚམས་འདྲི་ཞུ་བའི་ནང་དུ་རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་པའི་ཉིན་མོར་ངས་ཨ་མི་རི་ཀའི་ཚབ་བྱས་ཏེ་རྒྱ་གར་མི་དམངས་ལ་འཚམས་འདྲི་ཞུ་རྒྱུ་ཡིན་རྒྱ་གར་གྱི་རྩ་ཁྲིམས་ཀྱིས་འཛམ་གླིང་སྟེང་གི་དམངས་གཙོའི་རྒྱལ་ཁབ་ཆེ་ཤོས་ཡིན་པ་ར་སྤྲོད་གསལ་སྟོན་བྱེད་མུས་ཡིན་ལ་གོ་ལ་ཧྲིལ་པོའི་འགོ་ཁྲིད་ཀྱི་རྨང་གཞི་ཞིག་ཀྱང་རེད་སྲིད་འཛིན་པཱ་ཏིན་གྱིས་གསུངས་པ་ལྟར་ཨ་རི་དང་རྒྱ་གར་གྱི་འབྲེལ་ལམ་ནི་འཛམ་གླིང་ཐོག་གི་འབྲེལ་བ་ཆེ་ཤོས་ཀྱི་གྲས་ཤིག་རེད་ཞེས་དང་འདས་པའི་ལོ་གཅིག་གི་ནང་ཨ་རི་དང་རྒྱ་གར་གཉིས་ཀྱིས་འཛམ་གླིང་ཁྱོན་ཡོངས་ཀྱི་འཐབ་ཇུས་མཉམ་ལས་ཀྱི་ངོ་བོའི་ཐོག་ནས་ཕྱོགས་གཉིས་ཀྱི་འབྲེལ་ལམ་དེ་ཧ་ཅང་གི་ཡག་པོ་ཞིག་ལ་ངོས་འཛིན་ཐོབ་ཡོད་དེའི་ནང། རྒྱ་གར་གྱི་སྣེ་ཁྲིད་འོག་རྒྱལ་ས་ལྡི་ལི་འཛམ་གླིང་ཡར་ཐོན་རྒྱལ་ཁབ་ཉི་ཤུ་གི་ཚོགས་ཆེན་དེ་བཞིན་སྐོང་འཚོགས་གནང་ཐུབ་པ་དེ་ཚུད་ཡོད་ཅེས་གསུངས་འདུག་ཡང་ཉིན་འདིར་རྒྱ་གར་རྒྱལ་ས་ལྡི་ལི་གཙོ་བོར་གྱུར་པའི་རྒྱ་གར་རྒྱལ་ཡོངས་ཙམ་མ་ཟད་འཛམ་གླིང་ཡུལ་གྲུ་འདྲ་མིན་ནང་གནས་སྡོད་བྱེད་པའི་རྒྱ་གར་བ་ཚོས་དུས་ཆེན་སྲུང་བརྩི་ཞུ་མུས་ཡིན་ཞིང་རྒྱ་གར་རྒྱལ་ས་ལྡི་ལིར་ཆགས་པའི་མཁར་དམར་པོའི་མདུན་ཐང་དུ། སྲིད་བློན་མོ་དྷི་མཆོག་དབུས་པའི་རྒྱ་གར་གཞུང་གི་མཛད་གཙོ་རྣམ་པ་དང་མང་ཚོགས་ཁྲི་ཚོ་བརྒལ་བ་འདུ་འཛོམས་ཐོག་ཉིན་འདི་སྲུང་བརྩི་གཟབ་རྒྱས་བྱས་ཤིང་རྒྱ་གར་གྱི་སྲིད་འཛིན་ལྕམ་དྲོ་རུ་པ་དི་མུར་མུ་ལགས་ཀྱིས་འདི་ཚེས་ཉི་ཤུ་རྩ་ལྔ་ཉིན་དྲ་ལམ་བརྒྱུད་རྒྱ་གར་མང་ཚོགས་ལ་གསུང་བཤད་གནང་བའི་ནང་དུ། རྒྱ་གར་གྱི་དམངས་གཙོའི་ལམ་ལུགས་ནི་ནུབ་ཕྱོགས་ཀྱི་དམངས་གཙོའི་ལམ་ལུགས་ཀྱི་ལྟ་གྲུབ་ལས་ལོ་རྒྱུས་ཧ་ཅང་གི་རིང་བོ་ཡོད་དེར་བརྟེན་རྒྱ་གར་ལ་དམངས་གཙོའི་རིང་ལུགས་འབྱུང་ཁུངས་སམ་མ་ཡུམ་ཞེས་ཡོངས་སུ་གྲགས་ཡོད་ཅེས་གསུངས་འདུག། རྒྱ་ནག་གིས་ལྐོག་རྔན་བླངས་པ་སོགས་ཀྱི་ནག་ཉེས་བཙུགས་ཏེ་ཡུལ་དེའི་དངུལ་ཁང་ཞིག་གི་མཐོ་རིམ་དཔོན་རིགས་ཤིག་ལ་ལོ་ངོ་ཉི་ཤུའི་བཙོན་འཇུག་ཁྲིམས་ཆད་བཅད་འདུག་ཧྥ་རན་སིའི་གསར་སྤེལ་ཁང་གིས་ཚེས་ཉི་ཤུ་རྩ་དྲུག་ཉིན་གནས་ཚུལ་སྤེལ་བ་ལྟར་ན། རེས་གཟའ་པ་སངས་ཉིན་རྒྱ་ནག་གི་གཞུང་གཉེར་དངུལ་ཁང་ཆེ་ཤོས་གྲས་ཀྱི་གཅིག་སྟེ་རྒྱ་ནག་ཡར་རྒྱས་དངུལ་ཁང་གི་འགན་འཛིན་གཞོན་པ་ཟུར་པ་ཧུའུ་ཞིན་ཤང་ལ་ལྐོག་རྔན་སྤྲད་པའི་ཉེས་མིང་འོག་ལོ་ཉི་ཤུ་གྱི་བཙོན་འཇུག་ཁྲིམས་ཆད་བཅད་ཡོད་པ་དང་དེ་ཡང་རྒྱ་ནག་གཞུང་འབྲེལ་དབུས་བརྙན་འཕྲིན་ཁང་གི་གསར་འགྱུར་གནས་ཚུལ་ལུང་འདྲེན་བྱས་པའི་ནང་དུ་རྒྱ་ནག་ཡར་རྒྱས་དངུལ་ཁང་གི་འགན་འཛིན་གཞོན་པ་ཟུར་པ་ཧི་ཞིན་ཞང་ལ་པེ་ཅིན་གྱི་ཁྲིམས་ཁང་ཞིག་ནས་ལྐོག་རྔན་བླངས་པ་དང་ཁྲིམས་འགལ་གྱིས་དངུལ་རྩའི་ཡོ་ཆས་གསར་སྤེལ་དང་ཁྲིམས་འགལ་ཐོག་དངུལ་བུན་གཡར་བ་གསང་བའི་ཐོག་ཕྱིའི་རྒྱལ་ཁབ་ནང་དངུལ་གསོག་ཉར་བྱས་པ་སོགས་ཀྱི་ནག་ཉེས་བཙུགས་པའི་ཐོག་གོང་ཞུས་ཁྲིམས་ཆད་བཅད་ཡོད་པ་དང་ཡང་གནས་ཚུལ་ནང་ཧི་ཞིན་ཞང་གི་ཉེས་པ་དེ་དག་ཕྱི་ལོ་ཉིས་སྟོང་དྲུག་ལོ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་བར་བསོགས་པ་ཡིན་ཞིང་སྐབས་དེར་ཁོར་གཞུང་ཕྱོགས་ནས་འདྲི་རྩད་རྟོག་ཞིབ་བྱེད་བཞིན་པའི་སྒང་ཡིན་འདུག་དེ་མིན་རྒྱ་ནག་གཞུང་འབྲེལ་དབུས་བརྙན་འཕྲིན་ཁང་གིས་སྤེལ་བའི་གནས་ཚུལ་ནང་ད་ལྟ་ལོ་ན་དྲུག་ཅུ་ཡིན་པའི་ཧི་ཞིན་ཞང་ལ་ལོ་ཉི་ཤུའི་ཁྲིམས་ཆད་ལས་གཞན་རྒྱ་སྒོར་ས་ཡ་ལྔ་ལྷག་གི་ཆད་པ་བཅད་པ་ཡང་བཀོད་འདུག་ལོ་བཅུ་གི་སྔོན་དུ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་དབང་བཟུང་བ་ནས་བཟུང་འདི་ནི་རྒྱ་ནག་གི་དངུལ་རྩའི་ལས་རིགས་སྟེང་གི་དཔོན་རིགས་ཐོག་ཁྱོན་ཡོངས་ནས་ལྐོག་ཟ་རུལ་སུངས་ལ་གཏོར་རྒོལ་གྱི་བྱ་འགུལ་ཆེ་ཤོས་ཡིན་ཞིང་དེར་རྒྱབ་སྐྱོར་བྱེད་མཁན་ཚོས་སྲིད་བྱུས་དེ་ནི

གཞན། དབྱིན་ཇིའི་མི་སེར་ཁོང་གི་སྐོར་ལ་ད་རེས་གཟའ་འཁོར་འདིའི་ནང་གནས་ཚུལ་ཤེས་རྟོགས་མེད་པར་གྱུར་ཡོད་པའི་གནས་ཚུལ་ཐོན་འདུག་ཡང་དེའི་གོང་དུ་རེས་གཟའ་ཕུར་བུའི་ཉིན་ཨ་རིའི Wall Street Journal ཟེར་བའི་གསར་ཤོག་ཐོག Ian Stones ཟེར་བ་ཞིག་གིས་དེའི་སྐོར་གནས་ཚུལ་ཐེངས་དང་པོ་སྤེལ་ཡོད་པ་དེའི་ནང་ཁོང་གི་ནང་མི་དང་གཞན་གནས་ཚུལ་ཡོང་ཁུངས་ཤིག་གིས་དབྱིན་ཇིའི་ཚོང་པ་ཞིག་གིས་རྒྱ་ནག་ནང་ལོ་བཅུ་ཕྲག་རིང་ལས་ཀ་བྱས་པའི་རྗེས་སུ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་གར་སོང་ཆ་མེད་དུ་གྱུར་ཡོད་པའི་གནས་ཚུལ་སྤེལ་ཡོད་པ་རེད།

ཐེངས་འདིར་སྔོན་མ་ཉིས་སྟོང་བཅོ་བརྒྱད་ལོའི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་བསྐྱར་ཞིབ་བྱས་པའི་སྐབས་དང་བསྡུར་ན་བོད་མིའི་ཐོབ་ཐང་ལ་རྒྱབ་སྐྱོར་གནང་མཁན་རྒྱལ་ཁབ་ཀྱི་གྲངས་འབོར་ལྡབ་གཅིག་ལྷག་ཇེ་མང་དུ་ཕྱིན་འདུག་ལྷན་ཚོགས་དེའི་ཐོག་ཏུ་འཛམ་གླིང་གི་དམངས་གཙོའི་རྒྱལ་ཁབ་མང་པོ་ཞིག་གིས་རྒྱ་ནག་གཞུང་གིས་རྒྱལ་ཁབ་ཀྱི་མངའ་ཁོངས་ཀྱི་གྲངས་ཉུང་མི་རིགས་ཀྱི་རིག་གཞུང་དང་ངོ་བོ་སྲུང་སྐྱོབ་བྱེད་དགོས་པའི་སྐུལ་འདེད་ཀྱི་རེ་འདུན་རིགས་བཏོན་ཡོད་པ་དང།

དབྱིན་ཡུལ་བཅས་རྒྱལ་ཁབ་ཉི་ཤུ་ལྷག་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྣ་མང་ཐེར་འདོན་གྱིས་དགོས་འདུན་བཏོན་ཡོད་པ་དང་ལྷག་པར་དུ་རྒྱལ་ཁབ་མང་དག་ཅིག་གིས་རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་རྣམས་བཙན་དབང་གིས་བཅའ་སྡོད་སློབ་གྲྭར་བཅུག་ཡོད་པ་ཕྱིར་འཐེན་བྱེད་དགོས་པའི་དགོས་འདུན་བཏོན་ཡོད་པ་རེད། ཇེ་ནེ་ཝ་རུ་རྒྱལ་ཚོགས་ཀྱི་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་བསྐྱར་ཞིབ་ཀྱི་སྐབས་སུ་ཁེ་ན་ཌའི་སྐུ་ཚབ་ཀྱིས་བསམ་འཆར་དགོས་འདུན་འདོན་སྐབས། བཙན་དབང་གིས་བོད་རིགས་དང་ཡུ་གུར་བཅས་མི་རིགས་དག་བཀག་ཉར་དང་ངལ་རྩོལ་དུ་བཀོལ་བ། ངེས་པར་དུ་གཏན་སྡོད་སློབ་གྲྭར་འགྲོ་དགོས་པ་བཅས་ཕྱིར་བསྡུ་བྱ་དགོས་ཞེས་སྐུལ་འདེད་གནང་འདུག། ཡང་སུའི་ཙེར་ལན་ཌིའི་སྐུ་ཚབ་ཀྱིས་གསུངས་དོན། Bolster protection of Tibetan culture and language བོད་ཀྱི་རིག་གཞུང་དང་སྐད་ཡིག་སྲུང་སྐྱོབ་བྱ་དགོས་པ་དང་བཙན་ཤེད་ཅན་གྱི་སློབ་གྲྭའི་སྒྲོམ་གཞིར་བཅོས་བསྒྱུར་དང་སྒེར་གཉེར་སློབ་གྲྭ་དག་སྒོ་འབྱེད་འཇུག་དགོས་ཞེས་སོགས་སྐུལ་འདེད་གནང་ཡོད་པ་རེད། ཡང་ཨ་མེ་རི་ཁའི་སྐུ་ཚབ་ཀྱིས་ཀྱང་བཙན་དབང་གི་སྒོ་ནས་བོད་དང་ཤིན་ཅང་ནང་མི་རིགས་རྒྱ་སྒྱུར་གྱི་སྲིད་ཇུས་ལག་བསྟར་བྱེད་བཞིན་པའི་ཁྲོད་གཏན་སྡོད་སློབ་གྲྭ་ཚུད་ཡོད་སྐོར་སོགས་ཐེར་འདོན་བྱས་ཡོད་པ་རེད། end forcible assimilation policies including boarding schools in Tibet and Xinjiang ཡང་ཨོས་ཀྲི་ཡའི་སྐུ་ཚབ་ཀྱིས་ཀྱང་དེ་མཚུངས་ཀྱི་དགོས་འདུན་བསམ་འཆར་བཏོན་ཡོད་པ་རེད། གཞན་ཡང་ཌེན་མག་གི་གཞུང་ཚབ་ཀྱིས་ཀྱང་བོད་ཕྲུག་རྣམས་གཏན་སྡོད་སློབ་གྲྭར་བཅུག་ཡོད་པ་འཕྲལ་དུ་མཚམས་འཇོག་དགོས་པའི

ད་དུང་མུ་མཐུད་ནས་གཏན་སྡོད་སློབ་གྲྭ་དེ་རིགས་གསར་རྒྱག་བྱས་ཏེ་སློབ་ཆུང་དག་རིམ་པ་བཞིན་དུ་སྒོ་རྒྱག་བཞིན་ཡོད་པ་མ་ཟད་སྔོན་མ་བསླབ་བྱ་ཁག་བོད་ཡིག་གི་སློབ་ཁྲིད་བྱེད་བཞིན་ཡོད་ཀྱང་ད་ལྟ་རྒྱ་ཡིག་གི་སློབ་དེབ་ཏུ་བསྒྱུར་ཡོད་འདུག་རེབ་གོང་རྒྱལ་བོ་ས་ཁུལ་གྱི་སློབ་ཆུང་དག་ཀྱང་སྒོ་བརྒྱབ་ནས་བོད་ཕྲུག་རྣམས་གཏན་སྡོད་སློབ་གྲྭར་བཅུག་ཡོད་པ་དང་ས་གནས་དེ་ནས་འཚར་ལོངས་བྱུང་བ་དང་ད་ལྟ་ཨ་རིའི་ནང་ཡོད་པའི་འབྲུག་བྱམས་ལགས་ཀྱིས། རྒྱ་ནག་གི་འཐུས་ཚབ་ཀྱིས་བཤད་པའི་སྐད་ཆ་དེ་དག་རྫུན་གཏམ་ཡིན་སྐོར་འདི་ག་རླུང་འཕྲིན་ཁང་ལ་གསུངས་སོང།
ཉེ་ཆར་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་ལོགས་ནས་རྒྱ་ནག་སྐུ་ཚབ་ཀྱིས་ད་ཅིག་ལམ་ཁ་སྟབས་བདེ་བོ་མེད་པ་དང་ཐག་རིང་པོ་ཡིན་པ་དེ་འདྲའི་སྒང་ནས་ནི་ཅི་ནས་གཏན་སྡོད་སློབ་གྲྭ་བརྩིག་གི་ཡོད་ཟེར་གྱི་དེ་འདྲ་བཤད་གི་ཡོད་ད་སྐད་ཆ་བདེན་པ་རྩ་བ་རང་ནས་མ་རེད་སྤྱིར་བཏང་ནམ་རྒྱུན་གུང་ཁྲན་ཏང་བྱེད་སྟངས་དེ་འདྲའི་ཅིག་རེད་པ་ལས་ཀ་ག་རེ་བྱེད་པའི་ནང་ནི་སྐྱག་རྫུན་བྱེད་ཡ་དང་ཧམ་པ་བྱེད་ཡ་ཨ་ནི་དེ་འདྲ་རུ་ཅིག་ཡོད་སྐྱག་རྫུན་རང་བྱེད་གི་ཡོད་རེད་དེ་བདེན་པ་མ་རེད་མི་འདུག་རྒྱུ་མཚན་གང་ཟེར་ན། ང་ཚོ་ཆུང་ཆུང་ཡིན་སྐབས་དེར་སློབ་གྲྭ་ཡོད་རེད་སྡེ་བ་སོ་སོ་ན་སློབ་གྲྭ་ཡོད་རེད་དེ་ཚོར་ལམ་ཁ་དང་འགྲིམ་འགྲུལ་དཀའ་ངལ་ཅི་ཡང་ཡོད་མ་རེད། ཉིས་སྟོང་ཉི་ཤུ་ལོའི་སྟོན་ཀར་གློ་བུར་དུ་མདོ་སྨད་རེབ་གོང་ས་ཁུལ་དུ་སློབ་སྐབས་གསར་བ་འགོ་འཛུགས་སྐབས་བོད་མི་ཚོར་འདོད་མོས་མེད་བཞིན་དུ། གཞུང་ཕྱོགས་ནས་བཙན་ཤེད་ཀྱིས་བོད་ཀྱི་གྲོང་སྡེ་ཁག་ནང་སྔོན་མ་ནས་ཡོད་པའི་སློབ་ཆུང་མང་པོ་ཞིག་སྒོ་བརྒྱབ་ཡོད་པ་དང། སྐབས་དེར་ས་གནས་བོད་མི་འགས་གྲོང་སྡེའི་ནང་གི་སློབ་གྲྭ་མེད་པར་བཟོས་སོང་ཞེས་གསུངས་ཡོད། སློབ་གྲྭ་འགྲོ་སྐབས་ཁོས་སྟོད་གོས་དེ་ཀྱང་དག་མེད་རེད་ད། སློབ་གྲྭ་འོག་གི་མེ་ལོང་རེད་དམ་ད། སྐབས་དེར་རེབ་གོང་ས་གནས་ཀྱི་བོད་མི་ཁག་ཅིག་གིས་འགྲེལ་བརྗོད་བྱས་དོན་ལྟར་ན། རྒྱ་ནག་གཞུང་ཕྱོགས་ནས་གྲོང་སྡེ་སོ་སོའི་སློབ་གྲྭར་སྒོ་བརྒྱབ་ནས་བུ་ཕྲུག་རྣམས་བཅའ་སྡོད་སློབ་གྲྭར་གཏོང་དགོས་པའི་བཙན་བཀའ་བཏང་བར་མང་ཚོགས་ཀྱིས་གྲོང་སྡེ་སོ་སོའི་ནང་སློབ་གྲྭ་ཡོད་བཞིན་དུ། བྱིས་པ་རང་མགོ་མི་ཐོན་མཁན་ལོ་ན་དྲུག་བདུན་ཅན་རྣམས་གློ་བུར་དུ་ཕ་མ་དང་ཁ་བྲལ་བཏང་སྟེ་གཏན་སྡོད་སློབ་གྲྭར་སྐྱེལ་འདོད་མེད་སྟབས་ཁུལ་དང་རྫོང་གི་འབྲེལ་ཡོད་ལས་ཁུངས་སོ་སོར་རེ་སྐུལ་བྱས་ཀྱང་མ་ཕན་པར་ལས་ཁུངས་དེ་དག་གིས་གཏན་སྡོད་སློབ་གྲྭར་འགྲོ་རྒྱུ་དེ་ནི་ལྡོག་ཐབས་མེད་པའི་གོང་རིམ་གྱི་བཀའ་ཡིན་པས་ཁོ་ཚོར་བྱེད་ཐབས་གང་ཡང་མེད་སྐོར་བརྗོད་ཡོད་པ་འགྲེལ་བརྗོད་བྱས་སོང། ཡང་སྐབས་དེར་ས་གནས་ཀྱི་དགེ་རྒན་ཟུར་པ་ཞིག་གིས་གཏན་སྡོད་སློབ་གྲྭའི་ལམ་ལུགས་དེ་ནི་བཙན་པོ་དབང་ཡོད་ཀྱི་ཐོག་ནས་ལག་བསྟར་བྱེད་བཞིན་ཡོད་སྐོར་དང་དེ་ནི་གཙོ་བོ་མི་རིགས་རྒྱ་བསྒྱུར་གྱི་དམིགས་ཡུལ་ཡིན་པ་འདྲ་ཞེས་སོགས་སྐབས་དེར་གསུངས་ཡོད། སློབ་ཆུང་གི་སློབ་མ་ད་ལོ་ཆིག་བཅུ་བཅུ་གཉིས་དུ་མ་འབུལ་གྲོགས།

རང་རང་གི་བུ་ཕྲུག་གཏན་སྡོད་སློབ་གྲྭར་མ་སྐྱེལ་བ་ཡིན་ན་དབུལ་སྐྱོར་མཚམས་འཇོག་རྒྱུ་ཡིན་ཞེས་ཉེན་བརྡ་བཏང་ཡོད་འདུག་དེ་ལྟར་འཇིགས་སྣང་བསྐུལ་ཡོད་ནའང་གྲོང་སྡེ་ལ་ལས་བུ་ཕྲུག་རྣམས་གཏན་སྡོད་སློབ་གྲྭར་གཏོང་རྒྱུར་ངོས་ལེན་མ་བྱས་པར་ཨུ་ཚུགས་བརྒྱབ་ཡོད་ཀྱང་མཐར་ཉེན་རྟོག་རླངས་འཁོར་མང་པོས་ཛ་དྲག་ཉེན་བརྡའི་འུར་སྒྲ་དང་བཅས་ཏེ་གྲོང་སྡེའི་ནང་སླེབས་ནས་བོད་མི་རེ་ཟུང་འཛིན་བཟུང་བཙན་ཁྲིད་བྱས་ཏེ་གཞུང་གི་བཀའ་མི་བརྩི་མཁན་ཡོད་ན་འཛིན་བཟུང་བྱ་རྒྱུ་ཡིན་པའི་འཇིགས་སྐུལ་བྱས་ཡོད་འདུག

སྲོལ་རྒྱུན་གྱི་རིག་གནས་དེ་ནང་གི་སློབ་གསོ་དེ་མྱོང་ཐུབ་ཀྱི་ཡོད་པ་མ་རེད་ད་ལྟ་ཉེན་ཁ་ཚ་ཤོས་དྲན་གྱི་འདུག། ཡང་དེ་སྔ་རྒྱ་ནག་ནང་སྤྱི་འབངས་ཀྱི་ཐོབ་ཐང་ཁྲིམས་རྩོད་པ་གནང་མྱོང་མཁན་ད་ལྟ་ཨ་རིའི་ནང་ཡོད་པའི་རྒྱ་ནག་གི་སྲིད་ཁྲིམས་དབྱེ་ཞིབ་པ་ཐེང་པེའོ་ལགས་ཀྱིས་རྒྱ་ནག་གཞུང་གི་གཏན་སྡོད་སློབ་གྲྭའི་ལམ་ལུགས་དེ་ནི་མི་རིགས་ཀྱི་ངོ་བོ་རྩ་མེད་གཏོང་ཐབས་ཤིག་ཡིན་སྐོར

སྐད་ཡིག་དང་རིག་གཞུང་སྲོལ་རྒྱུན་བཅས་ནི་མི་རིགས་ངོས་འཛིན་གྱི་གཞི་རྩ་དེ་ཡིན་པས་རྒྱ་ནག་གཞུང་གིས་འཆར་གཞི་ལྡན་པའི་ཐོག་ནས་མི་རིགས་རྩ་མེད་བཟོ་ཐབས་བྱེད་ཀྱི་ཡོད་པ་དང་རྒྱ་ནག་གི་བྱེད་ཐབས་དེ་རིགས་ཀྱིས་རྒྱ་ནག་རང་ཉིད་ཀྱི་ཁྲིམས་ལུགས་ཁག་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཡོངས་ཁྱབ་གསལ་བསྒྲགས་བཅས་དང་རྒྱབ་འགལ་བྱས་ཡོད།

གསན་མཁན་རྣམ་པ་དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་ལྕགས་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཨ་མདོའི་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་ཞུས་ཚར་སོང། ང་ཚོའི་ལས་རིམ་ཁག་བོད་ནང་ཞོགས་པའི་དུས་ཚོད་དྲུག་དང་ཕྱེད་ཀ་ནས་བདུན་པའི་བར་དང་སྔ་དྲོའི་དུས་ཚོད་བཅུ་བ་ནས་ཕྱི་རུ་ཕྱེད་ཀའི་བར་ཡང་དགོང་མོའི་དུས་ཚོད་བརྒྱད་དང་ཕྱེད་ཀ་ནས་དགུ་པའི་བར་བཅས་རྒྱང་སྲིང་བྱེད་བཞིན་ཡོད་པས་ཁྱེད་རྣམ་པའི་དུས་ཚོད་ལྟར་ང་ཚོའི་ལས་རིམ་ཁག་ལ་གསན་རྒྱུར་བཀའ་དྲིན་ཆེ་ད་བདེ་མོ་བྱོས།